གོང་གི་གཞི་ཤེས་དེ་ན་ག་ས་གོང་གི་གཞི་ཤེས་དེ་བཞིན་པ། འོ་དེ་ར་བ་རྩ་བ་ཅི་ན་གོང་གི་གཞི་ཤེས་དེ་བཞིན་པ། འོ་ད་དེ་རེད་ད་དེ་ན་ཤེས་བུ་གོང་གི་ཟེར་ད་གོ་སོགས་གོང་གི་སོགས་པ་དགེ་བའི་ཟེར་རེད་ཀི་ལྷོང་གི་སོགས་པ་དེ་དགེ་བའི་ཀི་ནས་ལྷོང་ནས་འདོད་པའི་གཉིས་པོ་ཟེར་རེད་ད་འདོད་པ་ཟེར་ན་ཤུ་ཏོ་ཡས་པའི་ཐན་ར་བ་ར་བ་རིགས་དེ་ད་གོང་ད་ཅུང་ཀི་ལྷོང།

མཆོད་པ་འདོད་དགོས་དང་དེ་འདྲ་བའི་མཆོད་པ་འབུལ་འདོད་མཁན་དེ་ནི་བསམ་པ་ཆེ། རང་དང་མཉམ་པ་དང་ཟེར་ད་རང་དང་མཉམ་པ་ཡང་ན་རང་ལས་དམན་པ་ལ་ཕན་འདོགས་པར་འདོད་པ་ཡིན་ཟེར་དེ་དག་ལ་ཕན་འདོགས་དགོས་མཁན་དེ་ནི་བསམ་པ་ཀུན་སློང་གི་བསམ་པ་འོ་དེ་འདྲ་བའི་ཕན་འདོགས་པར་འདོད་པ་ཡིས། གཏོང་བ་ཡིན་པ་ཡིན་ཙང་འོ་ད་དེ་འདྲ་བའི་ཕན་འདོགས་ཕན་འདོགས་པར་འདོད་པ་དང་ད་ཡ་མཆོད་པ་འབུལ་འདོད་པ་དང་ཨ་ནི་ཕིག་གེ་རང་དང་མཉམ་པ་དང་དམན་པ་ལ་མ་དེ་འདྲ་བའི། དཀོར་ཟས་དང་འདྲ་པོའི་དངོས་པོ་ཞིག་གཞན་ལ་ཕར་ཕན་འདོགས་པའི་ཀུན་སློང་གི་ཐོག་ནས་མར་གཏོང་ཡག་དེ་ལ་འོ་ད་དེ་སྦྱིན་པ་རེད་སྦྱིན་པ་ཡིན་གྱི། འཇིགས་པ་དང་ལན་ལ་རེ་བ་ལ་སོགས་པས་ནི་མ་ཡིན་ཏེ་ཟེར་ལབ་ཡག་དེ་ལ་ད་རེ་བ་ཀྱིས་སོ་སོ་གིས་གཞན་ལ་ཕར་སྦྱིན་པ་གཏོང་ཡ་དེ་ཀྱིས་གཞན་གྱིས་ད་སོ་སོ་གི་སྲོག་འཕྲོག་པ་ལ་སོགས་པ་དེ་འདྲའི་གི་པའི་སྦྱིན།

གཏོང་ན། ཚུར་དེ་ལས་ཆེ་བ་ན་ཞིག་ལ་རེ་བ་ན་བྱེད། འོ་དེ་འདྲའི་གི་ཐོག་ནས་ལན་གྱི་གི་རེ་བ་ལ་སོགས་པས་ཀུན་ནས་བསླངས་ནས་ནི། གཞན་ལ་གཏོང་བ་ཡིན་ན་དེ་སྦྱིན་པ་མ་རེད། ཟེར་ལབ་ཡང། དེའི་ཚུལ་བཀའ་འདི་དག་དངོས་གནས་ཅི། ཀོ། སྦྱིན་པའི་ཕར་ཕྱིན་ཟེར་ནས་ལབ་དེ་ཡང། ད་སྦྱིན་པ་རྣམ་པར་དག་པ་ན་ཞིག་འོ་དེའི་ཐོག་ནས་བཤད་དེ་གི་རེད་པ། འོ་ད་དེ་རེད་དེ། བྱས་ཙང་ཀུན་སློང་དེ་ལ་ཅི། མཆོད་པར་འདོད་པ་དང་གཞན་ལ་ཕན་འདོགས་པར་འདོད་པའི་ཀུན་སློང་གི་དྲི་མ།

དང་ཅི་གཉིས་ཀའི་ཕྱིར་དུ་བྱམས་པ། གཉིས་ཀ་མ་ཡིན་པའི་ཕྱིར་དུ། གཉིས་ཀའི་དོན་མ་ཡིན་པའི་ཕྱིར་དུ་སྦྱིན་པ་ཟེར་ཡག་ལྟ་བ་ཞེས་བཞིར་བགྲང་བ་ཞིག་ཆོག་ལ་བཞི་པའི་དབྱེ་བ་དེ་ལ། ད་བདག་གི་དོན་གྱི་ཕྱིར་དུ་སྦྱིན་པ་ནི་ཟེར་ཡག་དེ་ད་བདག་གི་ཕྱིར་དུ་སྦྱིན་པ་ཟེར་ཡག་དེ་ག་རེ་ཟེར་ན་བདག་ཁོ་ནའི་ཕྱིར་དུ་བྱམས་པ་སྟེ། ད་དེ་འདོད་ཆགས་དང་མ་བྲལ་བ་འོ་ཟེར། སོ་སོ་སྐྱེ་བོ་འཇིག་རྟེན་པའི་ལམ་གྱིས་འདོད་ཆགས་དང་བྲལ་བས་མཆོད་རྟེན་ལ་སྦྱིན་པ་སྟེ

གཞན་གྱི་དོན་དུ་མ་ཡིན་ཏེ། རང་གིས་མཆོད་པ་ཕུལ་སའི་གི་མཆོད་རྟེན་དེ་ལ་ནི་ཕན་པ་མེད་པའི་ཕྱིར། རང་གི་དོན་དུ་མ་ཡིན་ཏེ། དེ་འདྲའི་གི་མཆོད་རྟེན་ལ་མཆོད་པ་ཕུལ་བའི་གི་སྦྱིན་པའི་གི་ལས་དེའི་གི་རྣམ་སྨིན་དེ་ཚེ་ཕྱི་མ་ལ་བདེ་བ་ལ་སྨོན་པ་དེ་མེད་པའི་ཕྱིར། འོ་ད་དེ་ཟེར་གི་རེད། འབུལ་བ་ཡིན་ཏེ། དེས་ན་བཀུར་སྟི་དང་བྱས་པ་གཟོ་བ་འབའ་ཞིག་གི་ཕྱིར། འབའ་ཞིག་གིས་འབུལ་བའི་ཕྱིར། འོ་དེ་ད་གཙོ་བོ་མཆོད་རྟེན་ལ་འབུལ་ཡ་དེ། དེ་ལ་མཆོད་རྟེན་ལ་ཕར་བཀུར་སྟི་དང།

ཐོག་ནས་ཆེ་བ་དང་འཕགས་པ་ཞིག་གི་ས་ཡིན་རེད། ས་ལས་ཡིན་ནོ། དེའི་ཆེ་བ་བཞི་ཐོག་དང་གཉིས་དང་ཞིག་གི་ཆེ་བ་ལས། མ་ད་དེ་རེད་འདོད། ད་དེ་ལ་ད་དང་པོ་དེ་དེ་ལ་རེ་ཞིག་བཞི་ཐོག་གི་ཆེ་བ་དང་འཕགས་པ་ན་ད་བཞི་ཐོག་གི་སྒོ་ནས་ཆེ་བ་དང་འཕགས་ཚུལ་དེ་ག་རེད་ཟེར་ན། འཕགས་པ་ན་དེ་བ་དང། ཨ་ནི་སུག་ཅིག་བརྫུན་བ་དང་སུག་སྒྲས་བསྟན་པ་དེ་ལ། ཡི་གེ་དེར་བ། ག་རེ་ས། བཞི་ཐོག་ཆེ་བ་དེ་སུག་ཅིག་ཡིན་ཟེར་ལགས་ཡོད་དེ་ལ། ད་བཞི་ཐོག་སྒོ་ནས་ཆེ་བ་དང་འཕགས་པ་དེ་ལ་དེ་སུག་ཅིག་ཡིན་ཟེར་ལགས་ཡོད་དེ་ལ།